གངས་ལྗོངས་ཕྱི་ནང་གི་གསན་མཁན་ལྷན་རྒྱས་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ང་གཅིག་རབ་བྱུང་བཅུ་བདུན་པའི་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བརྒྱད་དང་ཕྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་གཉིས་པའི་ཚེས་བཅུ་བདུན་རེས་གཟའ་སྤེན་པ་རེད། དེ་རིང་གི་ལས་རིམ་ཁག་ཕྲན་དག་ལ་རྒྱལ་སྤྱིའི

དགའ་བསུ་ཞུ་བ་དང་སྦྲགས་ཁྲིམས་འཆར་དེ་གཏན་འབེབས་ཡོང་བར་མཉམ་རུབ་ཀྱི་ལམ་ནས་ཕྱག་ལས་གནང་མཁན་ཚོགས་པ་སྒྲིག་འཛུགས་ཁག་སྤྱི་དང་ལྷག་པར་དུ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་རི་ཆར་ཌི་གྷེ་རི་མཆོག་གིས་དབུས་པའི་མི་སྣ་ཡོངས་ལ་ཐུགས་རྗེ་ཆེ་ཞུས་ཡོད་གི། དེ་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་མིའི་སྒྲིག་འཛུགས་ཀྱི་གཞུང་བསྒྲགས་ཀྱི་བརྙན་འཕྲིན་བརྒྱུད་ནས་གསུངས་དོན། དེ་ཡིན་དུས་ཙམ་པ་ད་འདས་པའི་ལོ་གཉིས་རིང་ལ་ཡ་རྒྱལ་བ་རིན་པོ་ཆེ་གི་དགོངས་པ་གཞིར་བཟུང་བྱས་ནས་བཀའ་ཤག་སྐབས་བཅུ་དྲུག་པའི་གིས་འབད་བརྩོན་བྱེད་བཞིན་པ་དེ་གིས་ནི་གྲུབ་འབྲས་ཕྲན་བུ་ཅིག་དེ་རིང་འདུག་སེ་ཐོན་པ་རེད་ཨ་ནི་དེ་ལ་མཉམ་རུབ་གནང་མཁན་ཚང་མ་ལོ་ལ་ཡ་ཐུགས་རྗེ་ཆེ་ཞུ་གི་ཡིན། ད་དུང་སྲིད་སྐྱོང་མཆོག་གིས་ཐོག་མར་ཁྲིམས་འཆར་དེ་ཨ་རིའི་གྲོས་ཚོགས་འོག་མའི་ནང་ངོ་སྤྲོད་གནང་མཁན་གྲོས་ཚོགས་འཐུས་མི་ཇེམ་མེག་གྷ་བྷ་རན་མཆོག་དང་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་མེག་ཁོལ་རྣམ་པ་གཉིས་ལ་ཐུགས་རྗེ་ཆེ་ཞུས་འདུག་ཨ་མེ་རི་ཀའི་གྲོས་ཚོགས་འོག་མའི་འཐུས་མི་ཚང་འཛོམས་ཀྱི་གྲོས་ཚོགས་ཐོག་སྤྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་བོད་རྒྱའི་དཀའ་རྙོག་སེལ་རྒྱུར་སྐུལ་འདེད་གཏོང་བའི་ཁྲིམས་འཆར་གཏན་འབེབས་སྐབས་ཨ་རིའི་གྲོས་ཚོགས་འོག་མའི་འཐུས་མི་སུམ་བརྒྱ་དགུ་བཅུ་གོ་གཉིས་ཀྱིས་རྒྱབ་སྐྱོར་དང་འཐུས་མི་ཉི་ཤུ་རྩ་བརྒྱད་ཀྱིས་དགག་བྱ་བྱས་ཀྱང་མང་མོས་ཀྱི་ཐོག་ནས་བོད་རྒྱ་གཉིས་ཀྱི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་དེ་གཏན་འབེབས་གནང་འདུག་ད་ཆ་བོད་དོན་ཐད་ཀྱི་ཁྲིམས་འཆར་དེ་ཨ་རིའི་གྲོས་ཚོགས་གོང་མའི་ལས་གཞི་ཁོངས་སུ་འགྲོ་རྒྱུ་ཡིན་པ་རེད། བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་འདི་ཐོག་མར་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་ཁག་ཅིག་གིས་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ཉིན་ངོ་སྤྲོད་གནང་ཞིང་ཁྲིམས་འཆར་དེའི་ནང་བོད་ཀྱི་ལོ་རྒྱུས་གནས་བབ་དང་བོད་རྒྱའི་དཀའ་རྙོག་སེལ་རྒྱུར་ཨ་རི་གཞུང་གིས་ལངས་ཕྱོགས་ཇི་ལྟར་བཟུང་དགོས་པ། བོད་རྒྱའི་དཀའ་རྙོག་འདི་བཞིན་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པར་གྲོས་མོལ་གྱི་ལམ་ནས་སེལ་དགོས་པ་སོགས་བཀོད་ཡོད་པ་རེད། གསན་མཁན་རྣམ་པ་ཚོ་ཁ་ཉིན་ཨ་རིའི་གྲོས་ཚོགས་འོག་མའི་ནང་བོད་རྒྱའི་དཀའ་རྙོག་སེལ་ཐབས་ལ་སྐུལ་འདེད་ཁྲིམས་འཆར་ཞེས་པར་མང་མོས་རྒྱབ་སྐྱོར་ཐོབ་པ་དང་ཁྲིམས་འཆར་དེར་གྲོས་ཚོགས་གོང་མའི་ནང་འགལ་རྐྱེན་འཕྲད་མིན་དང་ཁྲིམས་གཞི་དེའི་ཆེད་ལས་འགུལ་སྤེལ་མཁན་ཚོའི་རྣམ་འགྱུར་སོགས་ཀྱི་ཐད་ལྕགས་མོ་མཚོས་འབྲེལ་ཡོད་མི་སྣར་བཅར་འདྲི་དང་གནས་ཚུལ་ཕྱོགས་བསྡུ་བྱས་པ་ཞིག་ལ་གསན་རོགས་གནང། ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་ཨ་མི་རི་ཀའི་གྲོས་ཚོགས་འོག་མའི་འཐུས་མི་ཚང་འཛོམས་ཀྱི་ཚོགས་འདུའི་ཐོག་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་ཁྲིམས་འཆར་ཞེས་པ་གཏན་འབེབས་སྐབས་སུ་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་གྲངས་སུམ་བརྒྱ་དགུ་བཅུ་གོ་གཉིས་ཀྱིས་རྒྱབ་སྐྱོར་དང་འཐུས་མི་གྲངས་ཉི་ཤུ་རྩ་བརྒྱད་ཀྱིས་དགག་བྱ་བྱས་ནས་བོད་དོན་དང་འབྲེལ་བའི་ཁྲིམས་འཆར་དེར་ཚད་མཐོ་བའི་མང་མོས་ཀྱི་ཐོག་ནས་གཏན་འབེབས་བྱུང་འདུག། ད་ཆ་བོད་དོན་ཐད་ཀྱི་ཁྲིམས་འཆར་དེ་ཨ་རིའི་གྲོས་ཚོགས་གོང་མའི་ནང་ཁྲིམས་འཆར་གཏན་འབེབས་ཀྱི་ལས་གཞི་ཁོངས་སུ་འགྲོ་རྒྱུ་ཡིན་པ་དང་ད་བར་ཨ་རིའི་གྲོས་ཚོགས་ནང་སྔ་རྗེས་སུ་བོད་དོན་དང་འབྲེལ་བའི་ཁྲིམས་འཆར་ག་ཚོད་ཕྱིན་ཡོད་པ་སོགས་ཀྱི་ཐད་བྱང་ཨ་རིའི་བོད་ཀྱི་སྐུ་ཚབ་དོན་གཅོད་རྣམ་རྒྱལ་མཆོག་གྲུབ་ལགས་ནས་གསུངས་བྱུང། ཁྲིམས་འཆར་དེ་ཡིན་ན་ད་ད་ལྟ་ང་ཚོ་ད་ལྟ་བོད་ཀྱི་ཐོག་ལ་ཡང་ཁྲིམས་འཆར་གསུམ་ཆགས་ཡོད་རེད་ཉིས་སྟོང་གཉིས

ངོ་བོའི་ཐོག་ནས་ད་གཙོ་བོ་དེ་ད་ལྟ་བར་དུ་ཨ་རིའི་གཞུང་གི་ངོས་ཕྱོགས་ནས་བོད་དོན་ཐོག་ལ་རྒྱབ་སྐྱོར་ཡོད་པ་དེ་ད་ཅིག་ནུས་པ་ཤུགས་ཆེ་རུ་བཏང་བྱས་ཁ་གསལ་རུ་བཏང་བྱས་ད་སྲིད་ཇུས་ཀྱི་ཨ་རིའི་གཞུང་གི་སྲིད་ཇུས་ཀྱི་ལམ་ནས་ད་དངོས་གནས་ཅིག་རྒྱ་ནག་གིས་ད་ལྟ་བར་དུ་བོད་བཙན་བཟུང་བྱས་རྗེས་ཨ་ནི་བོད་ཀྱི་ཐོག་ལ་ཡང་བདག་དབང་སྒྲུབ་ཡ་དེ་ལོ་རྒྱུས་ཀྱི་རྒྱུ་མཚན་གང་ཡིན་ན་དེ་ལ་ཡང་གདོང་ལེན་བྱས་བྱས་ད་ལན་གྱི་ཁྲིམས་འཆར་དེ་ནང་གསལ་པོ་ག་རེ་བཀོད་ཡོད་ཞུས་པ་ན་ད་རྒྱ་ནག་གིས་བོད་འདི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཡིན་ལབ་ཡ་དེ་བདེན་པ་མིན་པ་དང་དེ་ནང་བཞིན་གལ་གནད་ཆེ་གཉིས་པ་དེ་ཨ་རིའི་ཕྱི་སྲིད་ལས་ཁུངས་ལ་ཡང་འགན་དཀྲི་བྱས་རྒྱ་ནག་སྲིད་གཞུང་གི་ད་ལྟའི་ཆ་ལ་ཡང་བོད་ཀྱི་ད་ལོ་རྒྱུས་རེད་རིག་གཞུང་རེད་དེ་ག་ནང་བཞིན་བོད་ཀྱི་ད་ཅིག་སྒྲིག་འཛུགས་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྒྲིག་འཛུགས་མཚོན་པའི་དེ་དག་གི་སྒང་ལ་ཡང་ལོག་བཤད་བྱེད་ལོས་ཡོང་དེ་ལ་ཡང་གདོང་ལེན་བྱེད་དགོས་པ་དང་དེའི་སྒང་ལ་ཡང་ཨ་ནི་ད་ངོ་ཤུགས་རྒྱུགས་སོང་ནུས་ཤུགས་རྒྱག་དགོས་པ་དེ་དེ་འདྲ་བྱས་དེ་ན་ཁྲིམས་འཆར་དེ་ནང་གསལ་པོ་ཆགས་བསྡད་རེད་ཅེས་ཞུ་རྒྱུ་ཡིན། དེ་བཞིན་ཕྱི་ཟླ་གཉིས་པའི་ཚེས་བཅུ་གསུམ་ཉིན་ཨ་རིའི་གྲོས་ཚོགས་འོག་མའི་ནང་བོད་དོན་དང་འབྲེལ་བའི་ཁྲིམས་འཆར་དེ་གཏན་འབེབས་ཆེད་དུ་བགྲོ་གླེང་སྐབས་སུ་ཁྲིམས་འཆར་དེ་ཐོག་མར་ངོ་སྤྲོད་གནང་མཁན་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་ཇིམ་མེཀ་གོ་བྷིན་ལགས་ཀྱིས། ཁྲིམས་འཆར་འདི་གཏན་འབེབས་ཆེད་དུ་རྒྱབ་སྐྱོར་གནང་བ་ནི་བོད་མིའི་རང་དབང་དང་ཐོབ་ཐང་ཆེད་རྒྱབ་སྐྱོར་མཚོན་པ་ཞིག་དང་དེ་ཡང་གཙོ་བོ་རྒྱལ་སྤྱིའི་ཁྲིམས་ལྟར་འཚེ་མེད་ཞི་བ་དང་གྲོས་མོལ་གྱི་ལམ་ནས་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པར་བོད་དང་རྒྱ་ནག་བར་གྱི་དཀའ་རྙོག་སེལ་ཐབས་དང་གྲོས་མོལ་ཡོང་ཆེད་ལུགས་མཐུན་གྱི་རྒྱབ་སྐྱོར་ཡིན་པ་གསུངས་འདུག། དེ་བཞིན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་གསལ་བསྒྲགས་སྤེལ་བའི་ནང་དུ་ཨ་རིའི་གྲོས་ཚོགས་འོག་མའི་ནང་གཏན་འབེབས་གནང་བའི་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་ཁྲིམས་འཆར་དེ་ནི་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་གོང་ས་མཆོག་གི་སྐུ་ཚབ་ཡང་ན་བོད་མི་དམངས་ཀྱི་དམངས་གཙོའི་ལམ་སྲོལ་གྱི་ཐོག་ནས་འོས་བསྡུ་བྱས་ཏེ་བདམས་ཐོན་བྱུང་བའི་ཆབ་སྲིད་ཀྱི་དབུ་ཁྲིད་དང་ལྷན་དུ་ཕྱི་ལོ་ཉིས་སྟོང་བཅུ་ལོ་ནས་བཟུང་རྒྱུན་ཆད་པའི་བོད་རྒྱ་གྲོས་མོལ་དེ་བསྐྱར་གསོ་ཡོང་ཐབས་ཆེད་རྒྱ་ནག་ལ་གནོན་ཤུགས་སྤྲོད་རྒྱུ་ཆེད་ཡིན་པ་བརྗོད་འདུག་ལ་དེ་ནི་གོང་ས་ཏཱ་ལའི་བླ་མ་མཆོག་དང་བོད་མི་ཚོ་བཙན་བྱོལ་དུ་མི་ལོ་དྲུག་ཅུ་རེ་ལྔ་ཕྱིན་ཞིང་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་ལྔ་བ་སླེབས་ལ་ཉེ་བའི་སྐབས་དང་འཁེལ་ཡོད་པ་སོགས་བཀོད་འདུག་ཡང་ཁྲིམས་འཆར་དེའི་ནང་བོད་ཀྱི་ས་ཁུལ་ཁྱབ་ཁོངས་དེ་ཡང་རྒྱ་ནག་གིས་བརྗོད་པའི་བོད་རང་སྐྱོང་ལྗོངས་ཟེར་བ་གཅིག་པོ་མ་ཡིན་པར་མཚོ་སྔོན་དང་ཀན་སུའུ་སི་ཁྲོན་ཡུན་ནན་བཅས་ཞིང་ཆེན་ཁག་ཏུ་ཆ་བགོས་བྱས་པའི་བོད་ཀྱི་ས་ཁུལ་ཡོངས་རྫོགས་འདུས་ཡོད་པ་ཁ་གསལ་ངང་བརྗོད་ཡོད་པ་རེད། དེ་ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་རྒྱུར།
གཟའ་མིག་དམར་གྱི་ཉིན་མོ་དེ་གྲོས་ཚོགས་འོག་མའི་སྡིངས་ཆའི་སྒང་ལ་བསྣམས་ཕེབས་དུས་ཙམ་པ་གྲོས་ཚོགས་འཐུས་མི་ད་ལྟ་ཁྲིམས་འཆར་དེ་ད་རེས་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ནང་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་ཁྲིམས་འཆར་འདིར

བོད་མི་མི་རེ་ངོ་རེ་དང་ཚོགས་པ་སྐྱིད་སྡུག་ཚང་མ་ནུས་པ་མཉམ་སྤུངས་ཀྱིས་ཞུ་གཏུག་ལས་འགུལ་སྤེལ་རྒྱུ་གལ་ཆེན་ཡིན་པའི་སྐོར་འབོད་སྐུལ་གནང་སོང། ཡང་ང་རང་ཚོའི་ངོས་ནས་ཅིག་ས་གནས་ས་ཐོག་ལ་ཡོད་ངེས་བོད་པ་ཚང་མའི་ངོས་ནས་ཁྱབ་ཁོངས་སོ་སོའི་གིས་ཅིག་དཔེར་ན་ག་རེ་ཟ་ཕ་གིའི་གྲོས་ཚོགས་འཐུས་མི་རེད་གོང་བཤད་བོད་རྒྱའི་དཀའ་རྙོག་སེལ་ཐབས་ལ་སྐུལ་འདེད་ཁྲིམས་འཆར་ཞེས་པ་དེ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཨ་རིའི་གྲོས་ཚོགས་འོག་མའི་ནང་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཐད་ཀྱི་ཆེས་མཐོའི་ལྷན་ཚོགས་ཀྱི་ཚོགས་གཙོ་དང་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་ཇིམ་མེག་གྷི་གྷོར་ཝིན་ལགས་དང་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་མའེ་ཁལ་མེག་ཁོལ་བཅས་ནས་ངོ་སྤྲོད་གནང་ཞིང་གྲོས་ཚོགས་གོང་མའི་ནང་འཐུས་མི་ཐེད་དྲི་ཡུང་དང་གྲོས་ཚོགས་འཐུས་མི་ཇེ་ཧྥི་མཱ་ཀི་ལེ་བཅས་ནས་ཚོགས་པ་གཉིས་ཀྱི་འཐུས་ཚབ་བྱས་ནས་ཨ་རིའི་གྲོས་ཚོགས་གོང་འོག་གཉིས་ལ་བོད་རྒྱའི་དཀའ་རྙོག་སེལ་ཐབས་ལ་སྐུལ་འདེད་ཁྲིམས་འཆར་འདི་གྲོས་གཞི་བཏོན་ཞིང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ནང་ཐོག་མར་གྲོས་ཚོགས་འོག་མའི་ཕྱི་སྲིད་ལྷན་ཚོགས་ནང་མོས་མཐུན་བྱུང་ཞིང་དེ་ནས་ཟླ་བ་གཉིས་པའི་ཚེས་བཅོ་ལྔ་ཉིན་གྲོས་ཚོགས་འོག་མའི་ནང་མང་མོས་རྒྱབ་སྐྱོར་ཐོབ་ནས་མོས་མཐུན་བྱས་པ་དང་ད་ཆ་ཁྲིམས་འཆར་འདི་ཨ་རིའི་གྲོས་ཚོགས་གོང་མའི་ནང་ཁྲིམས་འཆར་གཏན་འབེབས་ཀྱི་ལས་གཞིའི་ཁོངས་སུ་འགྲོ་རྒྱུ་ཡིན་འདུག།

ད་ལོའི་ལོ་སར་གྱི་སྐབས་སུ་བོད་ཕྱི་ནང་གཉིས་ནས་ཚོགས་མི་མང་བོ་ཡོད་པའི་སྐད་འཕྲིན་ཚོགས་པ་ཁག་ཏུ་བོད་ནང་གི་བླ་ཆེན་ཁག་སོ་སོ་ནས་ལོ་སར་གྱི་འཚམས་འདྲི་གནང་བའི་བརྙན་ཐུང་སྐད་འཕྲིན་སྤྱི་སྟེགས་སུ་བཞག་ཡོད་པའི་དྲ་ཐག་ཚོགས་པའི་ནང་བརྒྱུད་སྐུར་བྱེད་བཞིན་པའི་གྲས་སུ་དཔལ་རྒྱལ་དབང་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་དང་ས་སྐྱ་གོང་མ་ཁྲི་རིན་པོ་ཆེ་མཆོག་གཉིས་ཀྱིས་བོད་ཤིང་འབྲུག་ལོའི་ལོ་སར་ལ་འཚམས་འདྲི་གནང་བའི་བརྙན་ཡང་བཞག་ཡོད་པ་དང་ཡིན་ན་ཡང་ཅང་མ་འགོར་བར་བརྙན་དེ་གཉིས་དྲ་ལམ་ནས་ལྟ་མི་ཐུབ་པ་བཟོས་འདུག་ཅིང་དེ་ཡང་ས་སྐྱ་གོང་མ་རིན་པོ་ཆེ་མཆོག་གིས་ལོ་སར་འཚམས་འདྲི་གནང་བའི་བརྙན་བཀོད་སྤེལ་བྱས་པའི་སྐད་འཕྲིན་གྱི་སྤྱི་སྟེགས་དེའི་མདུན་ངོས་ནས་རིན་པོ་ཆེ་མཆོག་གི་སྐུ་པར་སོགས་རྒྱུན་ལྡན་ལྟར་མཇལ་ཐུབ་ན་ཡང་བརྙན་དེར་ལྟ་ཐབས་བྱེད་སྐབས་བརྙན་འདི་ཁྲིམས་འགལ་ཡིན་པས་ལྟ་མི་ཐུབ་ཞེས་བཀོད་པའི་རྒྱ་ཡིག་གི་ཉེན་བརྡ་ཤར་ཡོང་བའི་ནང་དུ་སྐད་འཕྲིན་བེད་སྤྱོད་བྱེད་མཁན་གྱི་ཐེར་འདོན་དང་སྐད་འཕྲིན་སྤྱི་གཉེར་ཁང་གིས་ཞིབ་བཤེར་བྱས་པ་བརྒྱུད་བརྙན་འདིའི་ནང་ཁྲིམས་འགལ་དང་ཡང་ན་ཚོར་བ་སྐྱེན་པའི་ནང་དོན་འདུག་ཅེས་ཉེན་བརྡ་དམར་བོ་ཞིག་ཤར་བ་ལས་བརྙན་ལ་ལྟ་ཐུབ་ཀྱི་མེད་པ་རེད། གཞན་ད་ལོ་བོད་ནང་ལོ་སར་འདུ་འཛོམས་ཤིག་གི་ཐོག་བོད་མི་ཞིག་གིས་གོང་ས་མཆོག་ཕྱིར་བོད་ལ་ཕེབས་པ་དང་གཞིས་བྱེས་བོད་མི་མཉམ་འཛོམས་ཡོང་བའི་སྨོན་འདུན་ཡང་གནང་ཡོད་པ་རེད། བོད་ཀྱི་རྒྱལ་ས་ལྷ་ས་གཅིག་པུར་གྲོང་མི་གཏན་སྡོད་བྱེད་ས་ཁག་བརྒྱ་རུ་མི་རིགས་མཉམ་བསྲེས་གནས་སྡོད་བྱེད་ཀྱིན་ཡོད་པ་རེད། དེ་ཡང་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང་དུ་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་ནང་པ་ཁང་ཆུང་ཞེས་འབོད་པའི་གྲོང་མི་གནས་སྡོད་བྱེད་ཡུལ་ཁང་ཁྱིམ་ཚང་བདུན་ཅུ་ལྷག་ཙམ་འདུག་གི་ཡོད་པ་དང་དེ་ཚོའི་ནང་རྒྱ་མི་དང་བོད་མི་ཁ་ཆེ་སོགས་མི་རིགས་སྣ་ཚོགས་ཡོད་ཅིང། ལོ་གསར་ཚེས་གཅིག་གི་ཉིན་མོ་ས་ཁུལ་དེར་གནས་སྡོད་གྲོང་མི་ཚོས་རང་རང་སོ་སོའི་སྲོལ་རྒྱུན་དང་འབྲེལ་ནས་ལོ་གསར་ཉམས་ཞིབ་བྱས་ཡོད་ལུགས་སོགས་བཀོད་འདུག་སྤྱིར་རྒྱ་ནག་དམར་ཤོག་གཞུང་གིས་དུས་ཡུན་རིང་པོའི་ནང་བོད་ནང་མི་རིགས་མཉམ་བསྲེས་ཀྱི་སྲིད་བྱུས་དེ་མི་རིགས་མི་འདྲ་བའི་དབར་གཉེན་སྒྲིག་བྱེད་པ་ལ་སོགས་ཀྱི་སྲིད་བྱུས་བཟུང་ནས་གྲངས་ཉུང་མི་རིགས་ཚོ་རྒྱ་ནག་ཅན་དུ་བསྒྱུར་ཐབས་བྱས་དང་བྱེད་བཞིན་ཡོད་པ་དང་ལྷག་པར་དུ་རྒྱ་ནག་གི་ཞི་ཅིན་ཕིང་གིས་འཛིན་པའི་གྲངས་ཉུང་མི་རིགས་དང་གྲངས་ཉུང་མི་རིགས་ཀྱི་ཆོས་དང་རིག་གཞུང་རྒྱ་ནག་ཅན་དུ་བསྒྱུར་རྒྱུའི་སྲིད་ཇུས་ལག་བསྟར་བྱེད་ཤུགས་ཆེ་རུ་གཏོང་བཞིན་ཡོད་པ་རེད། རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་སྤེལ་བའི་གནས་ཚུལ་དེའི་ནང་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་འགྱུར་བརྒྱུད་ལམ་གྱིས་རྒྱ་ནག་གཞུང་འབྲེལ་གྱིས་ཕྱིར་སྒྲོག་བྱས་པའི་མི་འབོར་གྲངས་ཐོ་ལུང་འདྲེན་གྱི་གནས་ཚུལ་སྤེལ་བའི་ནང་དུ་ད་ལྟའི་ཆར་ས་གནས་ནང་མི་འབོར་ས་ཡ་གསུམ་དང་གྲངས་ཆུང་དྲུག་ལྷག་ཡོད་པའི་ནང་ནས་བརྒྱ་ཆ་བརྒྱད་ཅུ་ཙམ་བོད་མི་དང་དེ་མིན་གྱི་གྲངས་ཉུང་མི་རིགས་ཡིན་པ་བཀོད་འདུག་ལ། ལྷ་སའི་ནང་གོང་ཞུས་ནང་པ་ཁང་ཆུང་ཟེར་བ་ལྟ་བུའི་མི་རིགས་སྣ་ཚོགས་གནས་སྡོད་བྱེད་ཁུལ་ཁག་བརྒྱད་ཅུ་ལྷག་ཡོད་པ་བཀོད་ཡོད་གི། གསན་མཁན་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། དགེ་འདུན་པ་བསྟན་འཛིན་མཁྱེན་རབ་ལགས་ཀྱིས་གོང་ས་མཆོག་གི་སྐུ་པར་ཉར་བའི་ཉེས་མིང་འོག་རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་བཙན་ཁྲིད་བྱས་རྗེས་གར་ཁྲིད་ཆ་མེད་དུ་གྱུར་ཡོད་པའི་སྐོར་འདི་གའི་གསར་འགོད་པ་ལོ་པེ་ཡིས་གཞི་གི་གནས་དེ་ངས་ནི་སུ་ཞིག་ལ་གསན་རོགས་གནང། སྤྱི་ཟླ་གཉིས་པ་གི་ཚེས་པ་བཅོ་ལྔ་གི་ཉི་མ་འདི་གའི་ཨེ་ཤ་རང་དབང་རླུང་འཕྲིན་ཁང་ལ་བོད་ཕྱི་ནང་གཉིས་ཀ་གི་བོད་མི་གཉིས་ནས་གནས་ཚུལ་མཁོ་སྤྲོད་གནང་བར་གཞིགས་ན། རྒྱ་ནག་གཞུང་གིས་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོ་གི་ཟླ་བ་བདུན་པ་ཙམ་གྱི་ནང་བོད་ནང་གི་ཉག་ཆུ་རྫོང་གི་འོ་ཐོག་སྨན་ཐར་སྡེ་བ་ནས་ཡིན་པ། ན་གཞོན་ཤེས་ཡོན་ཅན་དགེ་འདུན་བསྟན་འཛིན་མཁྱེན་རབ་བམ། སྨྱུག་མིང་ལ་ལྡོང་རང་གཅིག་ནས་ཁ་པར་དུ་གོང་ས་མཆོག་གི་སྐུ་པར་དང་ཕྱི་ཕྱོགས་ཀྱི་ཡིག་ཆ་ཉར་ཚགས་བྱས་ཡོད་པ་གི་ཉེས་མིང་གི་འོག་ནས་འཛིན་བཟུང་བཙན་ཁྲིད་ཀྱིས་ད་ལྟའི་ཆར་རྒྱ་ནག་སི་ཁྲོན་ཕྱོགས་སུ་ཁྲིད་ཡོད་སྐོར་ཙམ་ལས་ཞིབ་ཕྲ་གི་གནས་ཚུལ་ཤེས་རྟོགས་གང་ཡང་མེད་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག་ཅིང་གོང་གི་གནས་ཚུལ་མཁོ་སྤྲོད་པ་གཅིག་ནས་མུ་མཐུད་དུ་བརྗོད་དོན་ལ། དགེ་འདུན་པ་བསྟན་འཛིན་མཁྱེན་རབ་ལགས་ནི་ནམ་རྒྱུན་བོད་དོན་གི་སྐོར་བའི་སེམས་ཤུགས་ཡོད་མཁན་ཟིག་དང། བོད་དང་རྒྱ་ནག་གི་སྐད་ཡིག་གཉིས་ཀ་གི་ཤེས་ཚད་ཡག་པོ་ཡོད་པ་མ་ཟད། རྒྱུན་དུ་ཤེས་ཡོན་ལ་འབད་བརྩོན་གནང་མཁན་ཟིག་ཡིན་པ་དང།

ལོ་ལྔའི་ཡར་སྔོན་རྒྱ་ནག་པེ་ཅིན་སྲིད་གཞུང་གིས་གཞི་རྒྱ་ཆེན་པོས་ཧོང་ཀོང་གི་དམངས་གཙོའི་ངོ་རྒོལ་ལས་འགུལ་ལ་དྲག་གནོན་བྱས་པ་རེད་ལ། ལོ་ན་བདུན་ཅུ་དོན་བརྒྱད་ལ་སོན་པའི་གུ་སི་ཡའོ་མིན་ཐི་ནི་ཧོང་ཀོང་ནས་བསྡད་དེ་འཛེམ་ཟོན་མེད་པར་ཆབ་སྲིད་སྐྱོན་བརྗོད་བྱེད་མཁན་གྱི་གྲས་ཡིན། རེས་གཟའ་པ་སངས་ཉིན་ཁྲིམས་ཞིབ་པ་ཆེ་བ་སུའུ་ཡིས་དབྱེན་དཀྲུག་དང་ངན་སྐུལ་གྱི་ཉེས་མིང་བཙུགས་ནས་གུ་སི་ཡའོ་ལ་ཟླ་བ་དགུ་གི་བཙོན་འཇུག་ཁྲིམས་ཆད་བཅད་ཡོད་པ་དང་དེ་ནི་ལས་འགུལ་བ་གུ་སི་ཡའོ་ལ་ཁྲིམས་ཆད་བཅད་པ་ཐེངས་གཉིས་པ་ཡིན། ཞིབ་དཔྱོད་དཔོན་རིགས་ཤིག་གིས་དེ་སྔ་གུའུ་སི་ཡའོ་ཡིས་ལོ་སྔོན་མའི་ཕྱི་ཟླ་བཅུ་གཉིས་པར་ས་གནས་འོས་འདེམས་སྐབས་དམངས་གཙོ་ལ་ཕྱོགས་པའི་འོས་མི་ཚོར་འོས་མིའི་ཁོངས་ནས་རྩིས་མེད་བཏང་སྟབས་དེ་ལ་ངོ་རྒོལ་ལས་འགུལ་སྤེལ་ལུགས་ཁྲིམས་ཁང་ལ་ཞུས་ཡོད་གི། ཟླ་བཅུ་གཉིས་པའི་ཚེས་བརྒྱད་ཉིན་སྐུ་ཞབས་གུའུ་སི་ཡའོ་ཡིས་ངོ་རྒོལ་མ་སྤེལ་གྱི་ཆུ་ཚོད་ཁ་ཤས་ཀྱི་གོང་དུ་ཁོང་འཛིན་བཟུང་བྱས་པ་རེད། ད་རེས་ཚེས་བཅུ་དྲུག་ཉིན་ཧོང་ཀོང་ས་གནས་ཁྲིམས་ཞིབ་པ་ཆེ་བས་གོ་སི་ཡའོ་ཡིས་ངོ་རྒོལ་ཆེད་བཟོས་པའི་རོ་སྒམ་ཞིག་བཟོས་ཡོད་པ་དེ་ཤི་བར་གོ་དགོས་པས་དེ་ནི་ཧོང་ཀོང་དབུས་གཞུང་གི་མགོ་རྟིང་སློག་འདོད་ཡོད་ལུགས་སྐྱོན་འཛུགས་བྱས་ཡོད་པ་རེད། བདེ་འཇགས་སྲུང་སྐྱོབ་དཔོན་རིགས་ཤིག་གིས་གལ་ཏེ་ལས་འགུལ་དེ་སྤེལ་བ་ཡིན་ན་མི་མང་ལ་འོས་འདེམས་ཀྱི་མཇུག་འབྲས་ཁས་ལེན་མི་བྱེད་རྒྱུར་སྐུལ་མ་ཐེབས་རྒྱུ་ཡིན་པ་སོགས་འགྲེལ་བརྗོད་གནང་ཡོད་གི་ཧོང་ཀོང་ས་གནས་སྙན་འགྱུར་ཁག་གི་གནས་ཚུལ་ནང་གོ་སི་ཡའོ་བཙན་ཁྲིད་མ་བྱས་གོང་ཁོང་གིས་རང་ཉིད་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་གི་དཔའ་བོ་བྱེད་འདོད་ཡོད་ཚུལ་བཀོད་འདུག་ཉིས་སྟོང་ལོ་ནས་ད་བར་དུ་ལས་འགུལ་བ་གུ་སི་ཡའོ་ལགས་ཉུང་མཐའ་ཡང་ཐེངས་བཅུ་གཉིས་ལ་འཛིན་བཟུང་བཙོན་འཇུག་བྱས་པ་རེད། རྒྱ་ནག་དང་ར་ཤི་ཡ་ཁམ་པོ་ཀྲི་ཡ་སོགས་ཀྱི་སྲིད་གཞུང་དེ་དག་ལ་སྐྱོན་བརྗོད་བྱེད་མཁན་གྱི་ཕྱིའི་རྒྱལ་ཁབ་ཁག་ནང་གནས་སྡོད་བྱེད་པའི་ཐོག་དྲག་གནོན་བྱས་ཏེ་ནག་ཉེས་ཅན་གཙོ་བོ་ཡིན་པའི་གནས་ཚུལ་ཐོན་ཡོད་ཁི། དེ་ཡང་ཕྱི་ཟླ་གཉིས་པའི་ཚེས་བཅུ་དྲུག་ཉིན་དབྱིན་ཡིག་གི The Guardian གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང་དུ་ཨ་རིའི་རྒྱལ་ས་ཝ་ཤིང་ཁྲོན་དུ་རྟེན་གཞི་བྱས་པའི་རང་དབང་གི་ཁང་པ་ཟེར་བར་ཨ་རིའི་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་རང་དབང་ཅན་གྱི་ཚོགས་པ་དེས་དེ་དག་ལ་དཔྱད་ཞིབ་ཀྱིས་གནས་ཚུལ་བཏོན་པའི་ནང་དུ་སྔ་ལོ་རྒྱལ་ཁབ་ཉི་ཤུ་རྩ་ལྔ་ཙམ་གྱིས་རྒྱལ་མཚམས་བརྒལ་ཏེ་དྲག་པོའི་ཐོག་ནས་རྒོལ་རྡུང་བཏང་བ་དང་རྒོལ་འཛིང་བྱས་པ་དང་བསད་པ་དང་དེ་བཞིན་བཙན་འཁྲིད་བྱས་པ་སོགས་ཀྱི་ཁྲིམས་འགལ་གྱི་ནག་ཉེས་བསགས་ཡོད་པ་དང་གཞུང་དེ་དག་དང་ལྟ་བ་མི་མཐུན་པ་དང་སྐྱོན་བརྗོད་བྱེད་མཁན་བཅས་ཀྱི་ཐོག་ལ་དྲག་པོའི་ཐོག་ནས་རྒོལ་རྡུང་བྱེད་པ་དང་མནར་གཅོད་གཏོང་བ་སོགས་ཀྱི་རྒྱལ་སྤྱིའི་ཁྲིམས་འགལ་བྱེད་མཁན་ཆེ་ཤོས་གཙོ་བོ་ལྔ་ནི་རཱ་ཤི་ཡ་དང་ཁམ་པོ་ཀྲི་ཡ། འབར་མ། ཐུར་ཁེ་དང་རྒྱ་ནག་ལྔ་བོ་ཡིན་པའི་གནས་ཚུལ་ཐོན་ཡོད་ཁི། ཡང་ཨ་རིའི་རང་དབང་ཁང་པའི་སྙན་ཐོ་དེའི་ནང། ཉིས་སྟོང་བཅུ་བཞི་ལོ་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་བར་རྒྱལ་མཚམས་བརྒལ་ཏེ་སྲིད་གཞུང་མི་འདྲ་བ་བཞི་བཅུ་ཞེ་བཞི་གིས་ཕྱིའི་རྒྱལ་ཁབ་ཁག་ཏུ་གནས་སྡོད་བྱེད་བཞིན་པའི་གཞུང་དེ་དག་ལ་སྐྱོན་བརྗོད་བྱེད་མི་ལ་དངོས་སུ་དྲག་རྒོལ་བྱས་པའི་ཡིག་ཐོག་བཀོད་པའི་དོན་རྐྱེན་ཆིག་སྟོང་བརྒྱ་མེད་སུམ་ཅུ་སོ་བཞི་བྱུང་ཡོད་པའི་ནང་ནས་བཞི་ཆ་གཅིག་དེ་རྒྱ་ནག་ཡིན་པ་རེད། དེ་བཞིན་ཨ་རིའི་རང་དབང་ཁང་པའི་གཙོ་འཛིན་མེ་ཁོ་ལགས་ཀྱིས་དམངས་གཙོའི་རྒྱལ་ཁབ་ཁག་ཅིག་གིས་སྲིད་དབང་གཅིག་སྡུད་རིང་ལུགས་པ་ཚོས་བཙན་བྱོལ་དུ་གནས་བཞིན་པའི་གཞུང་དང་ལྟ་བ་མི་མཐུན་པ་རྣམས་ཀྱི་ཐོག་ལ་དྲག་གནོན་བྱེད་ཐབས་བྱེད་བཞིན་པ་དེ་རིགས་སྲུང་སྐྱོབ་གང་མགྱོགས་གནང་དགོས་པའི་སྐོར་འགྲེལ་བརྗོད་གནང་ཡོད་ཁི། འབར་མའི་དྲག་པོའི་དམག་གཞུང་གིས་བཙན་ཤེད་ཀྱིས་དམག་མི་བསྡུ་ལེན་གྱི་ཁྲིམས་ལག་བསྟར་བྱེད་རྒྱུའི་གསལ་བརྡ་བཏང་རྗེས་གཞོན་སྐྱེས་ཕོ་མོ་སྟོང་ཕྲག་མང་བོ་འབར་མའི་རྒྱལ་ས་ཡན་གོང་དུ་བཅའ་སྡོད་ཐེ་ལན་ཀྲེ་གི་གཞུང་ཚབ་མདུན་དུ་ཕྲེང་རིང་བསྒྲིགས་ནས་བྲོས་བྱོལ་ལ་འགྲོ་ཐབས་བྱེད་བཞིན་ཡོད་པ་རེད། དེ་ཡང་བདུན་ཕྲག་སྔོན་མར་འབར་མ་དྲག་པོའི་གཞུང་གིས་དམག་མི་བསྡུ་ལེན་གྱི་ཁྲིམས་ལག་ལེན་དུ་བསྟར་ནས་ལོ་བཅོ་བརྒྱད་ནས་སུམ་ཅུ་སོ་ལྔའི་བར་གྱི་སྐྱེས་པ་ཕོ་དང་ལོ་བཅོ་བརྒྱད་ནས་ཉི་ཤུ་རྩ་བདུན་བར་གྱི་བུད་མེད་ཚོས་ཉུང་མཐའ་ཡང་ལོ་གཉིས་ལ་དམག་ཞབས་ཞུ་དགོས་པའི་གསལ་བརྡ་བཏང་ནས་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྲིད་འགྱུར་གྱི་རྗེས་སུ་གྲངས་ཉུང་མི་རིགས་ཀྱི་དྲག་པོའི་མནའ་འབྲེལ་ལ་ཁ་གཏད་གཅོག་འདོད་ཡིན་པའི་གནས་ཚུལ་བཀོད་ཡོད་ཁི་བདུན་ཕྲག་སྔོན་མར་མི་དམངས་དམག་ཞབས་ཀྱི་ཁྲིམས་ཟེར་བ་ལག་ལེན་དུ་བསྟར་འགོ་ཚུགས་རྗེས་འབར་མའི་རྒྱལ་ས་ཡན་ཀོང་དུ་བཅའ་སྡོད་ཐའི་ལན་ཀྲེ་གཞུང་ཚབ་མདུན་དུ་ཐོངས་མཆན་བི་ཟ་ཞུ་མཁན་གྱིས་ཁེངས་ཡོད་པ་རེད། ལོ་ན་ཉི་ཤུ་རྩ་ལྔ་ཅན་གྱི་ཙོའུ་མའོ་ཡིས་ཧྥ་རན་སི་གསར་ལས་ཁང་ལ་དམག་མི་བསྡུ་ལེན་གྱི་གསལ་བརྡ་དེས་ནང་འཁྲུག་གིས་འཇིག་ལ་ཁད་ཡོད་པའི་རྒྱལ་ཁབ་དེའི་མ་འོངས་པར་རེ་བ་མེད་པ་ཆགས་ཡོད་ལ་དམག་མི་བསྡུ་ལེན་གྱི་ཁྲིམས་དེ་ནི་རྒྱལ་ཁབ་རྩ་གཏོར་གྱི་རྡུང་རྡེག་འཕར་མ་ཞིག་ཡིན་ཟེར་བཤད་ཡོད་ཁི། འབར་མ་དྲག་པོའི་གཞུང་གི་མགྲིན་ཚབ་པ་ཙོའུ་མིན་ཐུང་གིས་རེས་གཟའ་སྤེན་པའི་ཉིན་ང་ཚོའི་རྒྱལ་ཁབ་ནང་ད་ལྟ་བྱུང་བཞིན་པའི་གནས་ཚུལ་ལ་གཞིགས་ན་དམག་མི་བསྡུ་ལེན་ནི་དགོས་ངེས་ཅན་ཆགས་ཡོད་ལུགས་བཤད་ཡོད་ཁི། རྒྱལ་སྤྱིའི་ཉམས་ཉེན་སྒྲིག་འཛུགས་ཀྱི་རི་ཆར་ཏེ་ཧོར་སེ་ཡིས་འབར་མའི་དྲག་པོའི་དམག་གཞུང་གི་དམག་མི་བསྡུ་ལེན་གྱི་སྤྱི་བསྒྲགས་དེས་དམག་དཔུང་གི་ཛ་དྲག་གནས་སྟངས་གསལ་སྟོན་བྱས་ཡོད་ལ་གཙོ་བོ་དེ་ནང་འཁྲུག་ཁྲོད་ཤི་རྨས་ཚབས་ཆེ་བ་དང་དམག་མི་བསྡུ་ལེན་གྱི་ལས་དོན་ལ་དཀའ་ལས་ཆེ་བ་དམག་དཔུང་ལ་ཡིད་ཆེས་མེད་པ་བཅས་མཚོན་ཡོད་ཅེས་འགྲེལ་བརྗོད་གནང་ཁུལ། འབར་མ་ས་གནས་ལྟ་ཞིབ་ཁང་གི་ཤེས་རྟོགས་ལྟར་ན་དམག་དཔུང་གིས་ཉིས་སྟོང་ཉིས་རྩ་གཅིག་ལོའི་ཟླ་གཉིས་པར་སྲིད་འགྱུར་སྤེལ་རྗེས་དམག་དཔུང་གི་དྲག་གནོན་ཁྲོད་མི་བཞི་སྟོང་ལྔ་བརྒྱ་ལྷག་ཚེ་ལས་འདས་པ་དང་མི་ཉིས་ཁྲི་དྲུག་སྟོང་ལྷག་འཛིན་བཟུང་བྱས་ཡོད་པ་རེད། གསན་མཁན་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་ནང་འབྲེལ་ཡོད་ཞིབ་འཇུག་པས་འཛམ་གླིང་སྟེང་བུ་ཕྲུག་སྐྱེས་ཚད་མར་ཟག་བཞིན་པའི་རྒྱུ་རྐྱེན་གང་ཡིན་གྱི་སྙན་ཐོ་བཏོན་པའི་སྐོར་དང། རྒྱ་ནག་ནང་ཉིས་སྟོང་ཉེར་རྩ་གཉིས་ལོར་བུ་ཕྲུག་སྐྱེས་ཚད་ཆེས་དམའ་ཤོས་ཆགས་ནས་མི་འབོར་ཇེ་ཉུང་དུ་འགྲོ་འགོ་ཚུགས་ཡོད་པའི་རྒྱུ་རྐྱེན་སོགས་ཀྱི་སྐོར་རྡོ་རྗེ་འཚོ་ཡིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པར་གསན་རོགས་གནང། བརྩེ་བའི་གསན་མཁན་རྣམ་པ་སྐུ་ཁམས་བཟང། ང་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་རྡོ་རྗེ་འཚོ་ཡིན། ལོ་ངོ་བཅུ་ཕྲག་འགའི་རིང་འཛམ་གླིང་སྤྱི་ཡོངས་ཀྱི་བུ་ཕྲུག་སྐྱེས་ཚད་ཇེ་དམའ་རུ་འགྲོ་རྒྱུ་མཚམས་བཞག་མེད་ལ་ལྷག་པར་དུ་ཏོག་དབྱིབས་རིམས་ནད་འགོས་ཁྱབ་ཕྱིན་པའི་ལོ་ཟླ་དེ་དག་གི་རིང་ལ་དེ་བས་ཀྱང་ཛ་དྲག་ཏུ་ཕྱིན་ཡོད་པ་ཞིབ་འཇུག་པས་གསལ་འདོན་གནང་ཡོད་པ་རེད། དབྱིན་ཡུལ་གྱི་རྒྱལ་ས་ལོན་ཌོན་དུ་རྟེན་གཞི་བྱས་པའི HSBC ཞེས་པའི་དངུལ་ཁང་གི་གོ་ལའི་དཔལ་འབྱོར་རིག་པ་བ James Pomeroy གིས་ཉེ་ཆར་ཞིབ་འཇུག་སྙན་ཐོ་ཞིག་བཏོན་ཡོད་པ་དང། ཁོང་གིས་མཉམ་འབྲེལ་རྒྱལ་ཚོགས་དང་རྒྱལ་ཁབ་སོ་སོའི་གཞུང་འབྲེལ་གྱི་གཞི་གྲངས་འཚོལ་བསྡུ་བྱས་པའི་ཐོག་ནས་ཞིབ་འཇུག་གནང་འདུག་ལ། འགོ་བརྗོད་དུ་བུ་ཕྲུག་སྐྱེས་ཚད་མར་ཟགས་པ་དེས་རྐྱེན་ངན་ཅི་འདྲ་ཞིག་ཕོག་གི་ཡོད་དམ་ཞེས་པའི་སྙན་ཐོ་དེའི་ནང་གི་གྲངས་ཐོར་གཞིགས་ན་ཉིས་སྟོང་ཉེར་གསུམ་ལོ་བུ་ཕྲུག་སྐྱེས་ཚད་དེ་སྔར་ལས་ཛ་དྲག་ངང་མར་ཟགས་འདུག་ལ་ཉིས་སྟོང་ཉེར་གཉིས་ལོ་ནས་ཉིས་སྟོང་ཉེར་གསུམ་ལོའི་བར་གྱི་བུ་ཕྲུག་སྐྱེས་ཚད་ཀྱི་གྲངས་ཐོའི་འགྱུར་ལྡོག་ལ་གཞིགས་ན་ཨ་རི་སོགས་རྒྱལ་ཁབ་མང་པོ་ཞིག་གི་བུ་ཕྲུག་སྐྱེས་ཚད་མར་ཟགས་ཚད་དེ་བརྒྱ་ཆ་གི་གཅིག་ཚེག་དགུ་ཙམ་ཡིན་པ་དང་དེ་ནི་ཅུང་དམའ་བའི་གྲས་ཡིན་ནའང་ཅེག་སྤྱི་མཐུན་རྒྱལ་ཁབ་དང་ཨེར་ལན་ཌི་ཕོ་ལན་ཌི་སོགས་ནང་བུ་ཕྲུག་སྐྱེ་ཚད་མར་ཟགས་པའི་ཚད་བརྒྱ་ཆ་གི་བཅུ་ལས་བརྒལ་ཡོད་པས་དེ་ནི་ཧ་ཅང་ཛ་དྲག་ཆགས་ཡོད་པ་མཚོན་ཡོད་འདུག་ལ། རྒྱ་ནག་གི་བུ་ཕྲུག་སྐྱེ་ཚད་ལོ་སྔོན་མ་ལས་བརྒྱ་ཆ་གི་ལྔ་ཚེག་དྲུག་མར་ཟགས་ཡོད་པ་དང་ལྷོ་ཀོ་རི་ཡ་བརྒྱ་ཆ་གི་བརྒྱད་ཚགས་གཅིག་རེད་འདུག། ཕྱི་མི་གཞིས་སྤོར་གྱི་གནས་སྟངས་མེད་པའི་འོག་རྒྱལ་ཁབ་ཅིག་གི་མི་འབོར་རྒྱུན་གཏན་དུ་མར་མ་ཟགས་པར་གནས་དགོས་ན་བུ་ཕྲུག་སྐྱེ་ཚད་གཉིས་ཚེག་གཅིག་རྒྱུན་འཁྱོངས་ཡོང་དགོས་ཀྱི་ཡོད་པ་རེད། ད་ལྟ་འཛམ་གླིང་ཡོངས་སུ་ཆ་སྙོམས་བྱས་ན་བུ་ཕྲུག་སྐྱེ་ཚད་མར་ཟགས་པ་དེས་མི་རབས་རྗེས་མར་དེ་བས་ཤུགས་རྐྱེན་ཆེ་བ་དང་རྐྱེན་རྩ་གཙོ་བོ་ནི་མི་རབས་འདིའི་སྐྱེ་ཚད་མར་ཟགས་པ་དེས་མི་རབས་རྗེས་མར་བུ་ཕྲུག་སྐྱེ་མཁན་བུད་མེད་ཇེ་ཉུང་ཡིན་པ་ནི་བཤད་མི་དགོས་པ་ཞིག་ཡིན། མི་འབོར་ཇེ་ཉུང་དུ་ཕྱིན་པ་ཡིན་ན་ཁོར་ཡུག་ལ་ཤུགས་རྐྱེན་ཐེབས་རྒྱུ་ཇེ་ཆུང་དུ་འགྲོ་ངེས་ཀྱང་གོ་ལའི་མི་འབོར་མར་ཟགས་པའི་དབང་གིས་རྒན་རྒོན་གསོ་སྐྱོང་ཐོག་དཀའ་ངལ་འཕྲད་རྒྱུ་ཡིན་འདུག་ཨ་རིའི་ནང་བུ་ཕྲུག་སྐྱེ་ཚད་གཅིག་ཚེག་དྲུག་ཙམ་ཡིན་ནའང་ཕྱི་མི་གཞིས་སྤོར་ལ་བརྟེན་ནས་མི་འབོར་མུ་མཐུད་ནས་འཕར་བཞིན་ཡོད་འདུག་གཞན་ཡང་ཉེ་སྔོན Lancet ཞེས་པའི་དུས་དེབ་ཀྱིས་ཉིས་སྟོང་ལྔ་བཅུ་ལོ་ནས་ཉིས་སྟོང་བཅུ་བདུན་ལོ་བར་རྒྱལ་ཁབ་སོ་སོའི་མི་འབོར་གྱི་གནས་སྟངས་ལ་ཞིབ་འཇུག་བྱས་ཏེ་སྙན་ཐོ་ཞིག་བཏོན་ཡོད་པ་དང། དེའི་ནང་དུ་གཅིག་དགུ་ལྔ་བཅུ་ལོར་བུད་མེད་རེ་རེ་གི་མི་ཚེའི་རིང་བུ་ཕྲུག་སྐྱེ་ཚད་ཆ་སྙོམས་བྱས་ན་བཞི་ཚེག་བདུན་ཡིན་ཞིང། ཉིས་སྟོང་བཅུ་བདུན་ལོར་བུ་ཕྲུག་སྐྱེ་ཚད་གཉིས་ཚེག་བཞི་ཡིན་པ་དང་བུ་ཕྲུག་སྐྱེ་ཚད་ཆེས་དམའ་ཤོས་ཀྱི་ཡུལ་གྲུ་ཁག་ཏུ་བུ་ཕྲུག་སྐྱེ་ཚད་གཅིག་ཙམ་ལས་མེད་པ་རེད་འདུག་སྤྱིར་དཔལ་འབྱོར་དར་རྒྱས་ཆེ་བའི་ཨ་རི་དང་ཡོ་རོབ་རྒྱལ་ཁབ་ཁག་དང་ལྷོ་ཀོ་རི་ཡ Australia བཅས་ནང་བུ་ཕྲུག་སྐྱེ་ཚད་ཆེས་དམའ་ཤོས་ཆགས་ཡོད་འདུག་ལ་བུ་ཕྲུག་སྐྱེ་ཚད་དམའ་བའི་རྒྱུ་རྐྱེན་གཙོ་བོ་གསུམ་ཡོད་པའི་ཁྲོད། གཅིག་ནི་བྱིས་པ་འཆི་སྐྱོན་གྱི་ཚད་ཇེ་དམའ་རུ་ཕྱིན་པར་བརྟེན་བུད་མེད་ཚོས་བུ་ཕྲུག་སྐྱེ་རྒྱུ་ཡང་རང་བཞིན་གྱིས་ཇེ་ཉུང་དུ་ཕྱིན་ཡོད་པ། གཉིས་པ། སྐྱེ་འགོག་གི་མཐུན་རྐྱེན་ལས་སླ་བོའི་ཐོག་ནས་སྒྲུབ་ཐུབ་པ། གསུམ་པ། ཤེས་ཡོན་ཅན་དང་ལས་གནས་སྟེང་སླེབས་མཁན་གྱི་བུད་མེད་ཇེ་མང་ནས་ཇེ་མང་དུ་འགྲོ་བཞིན་པ་བཅས་ནི་བུ་ཕྲུག་སྐྱེ་མཁན་ཇེ་ཉུང་དུ་ཕྱིན་པའི་རྒྱུ་རྐྱེན་ཡིན་པར་འབྲེལ་ཡོད་ཉམས་ཞིབ་པ་ཚོས་ངོས་འཛིན་བྱེད་བཞིན་པ་རེད། རྒྱ་ནག་ནང་གཅིག་དགུ་ལྔ་བཅུ་ལོར་མི་གྲངས་དུང་ཕྱུར་ལྔ་ཙམ་ཡོད་ཅིང་གཅིག་དགུ་བརྒྱད་ཅུ་ལོ་བར་མགྱོགས་མྱུར་ངང་དུང་ཕྱུར་བཅུ་ལ་འཕར་ཡོད་པ་དང་གཅིག་དགུ་བརྒྱད་ཅུ་ལོ་ནས་བཟུང་ཕལ་ཆེར་ལོ་ངོ་བཞི་བཅུ་ཙམ་རིང་བུ་ཕྲུག་གཅིག་ལས་སྐྱེ་མི་ཆོག་པའི་བཀག་སྡོམ་ནན་མོའི་སྲིད་ཇུས་ལག་བསྟར་བྱས་ཡོད་ཀྱང་ད་དུང་ཡང་མི་གྲངས་དུང་ཕྱུར་བཞི་འཕར་འདུག་རྒྱ་ནག་ནང་ཉིས་སྟོང་བཅུ་དྲུག་ལོར་བུ་ཕྲུག་གཉིས་སྐྱེ་ཆོག་པ་བཟོས་ཡོད་ཀྱང་དཔལ་འབྱོར་གྱི་གནོན་ཤུགས་དང་བུ་ཕྲུག་གསོ་སྐྱོང་གི་ཚད་ཇེ་མཐོར་ཕྱིན་པའི་དབང་གིས་ན་གཞོན་མང་པོས་གཉེན་སྒྲིག་གི་ལོ་ཚོད་ཕྱི་ནར་དང་བྱིས་པ་སྐྱེ་མཁན་ཇེ་ཉུང་དུ་འགྲོ་བཞིན་ཡོད་འདུག་ཉིས་སྟོང་བཅུ་བདུན་ལོར་རྒྱ་ནག་གི་བུ་ཕྲུག་སྐྱེ་ཚད་གཅིག་ཚེག་ལྔ་ལའང་སླེབས་མེད་པ་དང་མི་མང་ཆེ་བས་བུ་སྐྱེ་རྒྱུར་འདམ་ག་བྱེད་ཀྱི་ཡོད་སྟབས་ཆ་སྙོམས་བྱས་ན་བུ་མོ་བརྒྱ་སྐྱེས་པ་ཡིན་ན་བུ་བརྒྱ་ར་བཅུ་བདུན་སྐྱེས་ཡོད་པའི་དབང་གིས་ཕོ་མོ་གཉིས་བར་གྲངས་འབོར་ཆ་སྙོམས་མིན་པའི་དཀའ་ངལ་ཡང་བྱུང་ཡོད་པ་རེད། འཛམ་གླིང་ཡོངས་ཀྱི་མི་འབོར་གྱི་དྲུག་ཆའི་གཅིག་ཟིན་ཡོད་པའི་རྒྱ་ནག་གི་མི་འབོར་དེ་ལོ་ངོ་བཞི་བཅུ་གི་རིང་དུང་ཕྱུར་དྲུག་ཚེག་དྲུག་ཇེ་མང་དུ་ཕྱིན་ཏེ་དུང་ཕྱུར་བཅུ་བཞི་བརྒལ་ཡོད་མོད་འོན་ཀྱང་ཉིས་སྟོང་ཉེར་གཉིས་ལོར་མི་འབོར་ཇེ་ཉུང་དུ་འགྲོ་རྒྱུའི་དཀྱོག་མཚམས་ལ་སླེབས་པ་དེ་ནི་མི་འབོར་ཆེད་མཁས་པས་ཉིས་སྟོང་ཉེར་ལྔ་ལོར་རྒྱ་ནག་གི་མི་འབོར་མར་ཆག་འགོ་འཛུགས་རྒྱུ་ཡིན་པའི་ཚོད་རྩིས་བྱས་པ་ལས་ཀྱང་སྔ་སྣུར་བྱས་ཡོད་པ་རེད། རྒྱ་ནག་ནང་དུས་རབས་སྔོན་མ་ལོ་རབས་དྲུག་ཅུ་རེ་གྲངས་ནས་བཟུང་མི་གྲངས་འཕེལ་ཚད་ཧ་ལས་པའི་མཐོ་རུ་ཕྱིན་ཡོད་པར་བརྟེན་གཞུང་ཕྱོགས་ནས་མི་གྲངས་ཚོད་འཛིན་ཆེད་བུ་ཕྲུག་གཅིག་གི་འཆར་ལྡན་བུ་སྐྱེས་དམ་དྲག་ཅན་གྱི་སྲིད་ཇུས་དེ་ལག་བསྟར་བྱས་ཡོད་ཀྱང་རྒྱ་ནག་གཞུང་འབྲེལ་གྱི་བསྡོམས་རྩིས་གཞིར་བཟུང་ན་རྒྱ་ནག་ནང་ཉིས་སྟོང་ཉེར་གཉིས་ལོའི་མཇུག་ཏུ་མི་འབོར་ཐེར་འབུམ་གཅིག་ར་དུང་ཕྱུར་བཞི་བྱེ་བ་གཅིག་དང་ས་ཡ་གཅིག་ར་འབུམ་བདུན་ཁྲི་ལྔ་ལྷག་ཡོད་པ་དང།

རྒྱ་ནག་གི་མི་འབོར་གནད་དོན་ཛ་དྲག་ཏུ་འགྱུར་བཞིན་པ་དེ་བཞིན་བོད་མིའི་མི་འབོར་ཀྱང་ཛ་དྲག་གི་གནས་སུ་ཡོད་པར་འབྲེལ་ཡོད་དབྱེ་ཞིབ་པས་ངོས་འཛིན་གནང་གི་འདུག་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་གི་བོད་དང་རྒྱ་ནག་ཐད་ཀྱི་ཉམས་ཞིབ་པ་བསྟན་འཛིན་བདེ་ལྡན་ལགས་ལ་བཅར་འདྲི་ཞུ་སྐབས་ཁོང་གིས་ལོ་འགའི་རིང་མི་འབོར་ཐོག་ཉམས་ཞིབ་གནང་བ་བརྒྱུད་བོད་ཕྱི་ནང་གཉིས་ཀའི་མི་འབོར་འཕེལ་ཚད་ནི་བློ་འཚབ་སྐྱེ་གཞིར་གྱུར་ཡོད་པར་ངོས་འཛིན་གནང་གི་འདུག།

རྒྱ་ནག་གཞུང་གིས་ཉིས་སྟོང་ཉི་ཤུ་ལོར་མི་འབོར་བསྡོམས་རྩིས་ཐེངས་བདུན་པ་དེ་བྱས་ཡོད་པ་དང་ཉིས་སྟོང་ཉེར་གཅིག་ལོར་བཏོན་པའི་གཞུང་འབྲེལ་གནས་ཚུལ་ནང་བོད་རང་སྐྱོང་ལྗོངས་མངའ་ཁོངས་སུ་བོད་རིགས་མི་གྲངས་ས་ཡ་གསུམ་ར་འབུམ་གཅིག་ཁྲི་གསུམ་ལྷག་ཡོད་པ་དང་དེ་ནི་ཉིས་སྟོང་བཅུ་ལོའི་མི་འབོར་བསྡོམས་རྩིས་དང་བསྡུར་ན་མི་གྲངས་འབུམ་བཞི་ལྷག་འཕར་ཡོད་སྐོར་དང། ཆ་སྙོམས་བྱས་ན། ལོ་རེར་མི་གྲངས་འཕེལ་ཚད་བརྒྱ་ཆ་གི་གཅིག་ཚེག་བཞི་བཅུ་ཞེ་ལྔ་ཡིན་ལུགས་ཁྱབ་བསྒྲགས་བྱས་ཡོད་པ་རེད། ཡིན་ནའང་རྒྱ་ནག་གི་གྲངས་འབོར་དེ་དག་ནི་ཡིད་ཆེས་རུང་བ་ཞིག་མིན་སྐོར་བསྟན་འཛིན་བདེ་ལྡན་ལགས་ཀྱིས་མུ་མཐུད་གསུངས་སོང། བོད་རང་སྐྱོང་ལྗོངས་ཀྱི་ནང་ལོགས་ནས་མི་གྲངས་དེ་འདྲ་ཞིག་འཕེལ་ཡོད་ཟེར་ཡ་དེ་བརྒྱ་ཆ་གི་བརྒྱ་བདེན་པ་མ་རེད་ཟེར་ཞུ་ཆོག་གི་རེད། སྤྱིར་བཏང་རྒྱ་ནག་རྒྱལ་ཡོངས་ད་ལྟའི་ནང་དེ་ལས་བོད་གི་ནི་ལས་ཚོད་དོ་རེད་མི་འབོར་ཉུང་རུ་འགྲོ་གི་ཡོད་པ་རེད་མི་འབོར་ཉུང་རུ་འགྲོ་ཡ་དེ་ལ་ད་དུང་འགྲོ་ཚད་དེ་ཉུང་ཉུང་ཅིག་མ་རེད་རྦད་དེ་ཆེན་པོ་ཞིག་འགྲོ་གི་ཡོད་དུས་ཙམ་པ་བོད་རང་སྐྱོང་ལྗོངས་ནས་མི་གྲངས་གཅིག་འཕེལ་དགོས་ཡ་ཟིག་རྩ་བ་ཉིད་ནས་མི་འདུག་དེ་རྒྱུ་མཚན་མེད་གི། གསན་མཁན་རྣམ་པ་ཚོ། ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་རྒྱང་སྲིང་བྱས་ཟིན་པ་ཡིན། ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས། གསན་མཁན་རྣམ་པ་ཚོ་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ན་ཡོད་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ལས་རིམ་རྒྱང་སྲིང་བྱས་ཚར་བ་ཡིན་དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་དོན་གྲུབ་རྣམ་རྒྱལ་ལགས་དང